ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གའི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ནང། ཡེ་གེ། ཀ་ཀལ། ཡིན་གྱི། ས་ཆ་འདི་བ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཉིད་ཀྱིས་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་སྐལ་ས་ཀྱི་རྒྱ་དེ་འདི་རུ་ཡོད། ཡི་གེ་སྐལ་ས་རྒྱ་དེའི་ལས་རིམ་ཨ་ས་གའི་བར་ནི། Box Box Number།

རྫོགས་པ་རེད་དེ་ཉིན་རང་མི་མང་གི་ཐོག་ལ་ཁྱོད་ཕེབས་པ་རེད་དན་ད་དེ་གི་མི་མང་གི་ཐོག་ལ་ཁྱོད་ཚོ་ཐང་གཉིས་པའི་གི་ཐོག་ལ་འོང་བ་ལ་ཉིན་ཚང་མ་གྲ་སྒྲིག་བྱེད་དུ་སྡོད་དགོས་ཡོད་པ་རེད་དེ་ཐོག་ལ་མི་མང་ཚང་མ་འཛམ་བུ་གླིང་གི་ཚང་མས་གི་རྒྱ་ལ་ཁྱོད་གི་གསུང་གི་གསུང་རབ་དེ་ཀ་གནང་བ་ལ་ཁྱོད་གི་རོགས་རམ་གནང་རོགས་གནང་བྱེད་ཨ་མིན། མི་མང་ལྷན་རྒྱས་རྣམ་པ་ཚོ Radio ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་དེ་ཨ་ས་གི་བ་ནི་གི་ལས་རིམ་རེད་དཀོན་མཆོག་གི་ཞིང་ཁམས་སེམས་པའི་གི་འགྲོ་སྟངས།

ཡེ་ཤུ་ལ་ཁྲིམས་བཅད་པ་རེད། ནམ་ལངས་པ་ཙམ་ལ་ཡུལ་མི་རྣམས་ཀྱི་རྒན་པོ་བླ་མ་ཆེན་པོ་དང་ཆོས་ལ་མཁས་པའི་གི་མི་རྣམས་ལ་འཛོམས་ནས་རང་གི་གྲོས་བྱས་པའི་གི་ཁང་པ་ལ་ཁོང་ཁྲིད་ནས་ཁོང་མ་ཤི་ཀ་ཡིན་ན་ངེད་རྣམས་ལ་བཤད་ཅིག་ཟེར་དྲིས་པ། ཁོང་གིས་དེ་ཚོ་ལ་གསུངས་པ། གལ་ཏེ་ངས་ཁྱོད་རྣམས་ལ་ཟེར་ན་ཁྱོད་ཚོ་ཡིད་མི་ཆེས། ཁྱོད་ཚོ་ལ་དྲི་བ་དྲིས་ན་ཁྱོད་ཅག་གིས་ལན་མི་འདེབས། འོན་ཀྱང། ད་ཕྱིན་ཆད་མི་ཡི་བུ་ནི་དཀོན་མཆོག་ཀུན་དབང། ཀུན་དབང་གི་ཕྱག་གཡས་སུ་སྡོད་པར་འགྱུར། དེ་ཚོ་ཚང་མས་གི་ལབ་པ། འོ་ན་ཁྱོད་ཁྱོད་དཀོན་མཆོག་གི་སྲས་ཡིན་ནམ། ཁོང་གིས་གསུངས་པ། ཁྱེད་རྣམས་ཀྱིས་ལབ་པ་བཞིན་དུ་ང་ནི་འདི་ཡིན། དེ་ཚོ་གིས་བཤད་པ། ད་རུང་དཔང་པོ་ག་རེ་དགོས། ཁོ་རང་གི་ཁ་ནས། ང་ཅག་རང་གིས་གོ་བྱུང་དེར་ཡོད་པའི་མི་ཚོགས་ཐམས་ཅད་ལངས་ནས་ཡེ་ཤུ། ཡེ་ཤུ། པི་ལ་ཏོ་ཡི་དྲུང་དུ་ཁྲིད་དེ། མི་འདི་ཡི་ཡུལ་མི་རྣམས་ངོ་ངོ་ལོག་བྱེད་དུ་འཇུག་ཅིང་རྒྱལ་པོ་ཆེན་པོ་ལ་ཁྲལ་མ། ཕུལ། ང་ནི་མཱ་ཤི་ཀ་ཡི་རྒྱལ་པོ་ཞིག་ཞིག་ཡིན་ཟེར་བར་ཐོས་སོ་ཞེས། དེ་ཚོ་ཡིས་ཁོང་ལ་སྐྱོན་འདོགས་པ་ལ་ཞུགས། པི་ལ་ཏོས་ཁོང་ལ་དྲིས་པ་ཁྱོད་ཡ་ཧུ་དཱ་ཡི་རྒྱལ་པོ་ཡིན་ན། ཁོང་གིས་དེ་ལ་གསུངས་པ་ཁྱོད་ཀྱིས་གསུངས་པ་བཞིན་ཡིན་ན་པི་ལ་ཏོས་བླ་མ་ཆེན་པོ་རྣམས་དང། མི་ཚོགས་ལ་ངས་མི་འདི་ལ་སྐྱོན་གང་ཡང་མི་རྙེད་དོ་ཞེས་གསུངས་པ་རེད། ཡིན་ན་ཡང་དེ་དེ་ཚོ་ཡི་གི་ལྷག་པར་ནན་གྱིས་ལབ་པ་མི་འདི་ཡ་ཧུ་དཱ་ཡུལ་དུ་བརྒྱུད་ཅིང་ག་ལིལ་ཡུལ་ནས་འདི་བར་དུ་ཆོས་བསྟན་པ་གི་མི་ཚང་མ་འཁྲུག་ཏུ་བཅུག་འཁྲུག་ཏུ་བཅུག། པི་ལ་ཏོས་དེ་རྟོགས་ནས་མི་འདི་ནི་ག་ལིལ་པ་ཡིན་ནམ་ཞེས་དྲིས། ཁོང་ཧེ་རོ་ད་ཡི་རྒྱལ་ཁབ་ནས་ཡིན་པར་ཐོས་ནས་ཧེ་རོ་ད་ཡི་དེ་ཡི་དུས་སུ་ཡ་རུ་ཤ་ལེམ་ནས་ཡོང་པས་དེ་ཡི་དྲུང་དུ་བཏང། ཧེ་རོ་དཱའི་བུ་རྣམས་ཡེ་ཤུ་ཡི་གཏམ་ཐོས་པས་ཁོང་མཐོང་བར་འདོད། ཁོང་གིས་མཛད་པའི་གི་ལྟས་ཞིག་མཐོང་དུ་རེ་ནས་ཁོང་མཐོང་བས་གི་ཤིན་ཏུ་དགའ། ཁོས་ཁོང་ལ་དྲི་བ་མང་པོ་དྲིས་ཀྱང་ཁོང་གིས་ལན་གང་ཡང་མ་གནང། དེ་ནས་བླ་ན་བླ་མ་ཆེན་པོ་ཡི་གི་དང་ཆོས་ལ་མཁས་པའི་གི་མི་རྣམས་ལ་ལངས་ནས་སྐྱོན་མང་པོ་བཏགས་པ་རེད། ཡང་ཧེ་རོ་དཱེ་ཡི། འཁོར་དང་བཅས་པ་གི་ཁོང་ལ་བརྙས་པར་བྱས་ཏེ་འཕྱས་ཤིང་གོས་ཟིལ་ཅན་ཞིག་བསྐོན་ནས། པི་ལ་ཏོ་ཡི་དྲུང་དུ་ལོག་བཏང་པི་ལ་ཏོ་དང་ཧེ་རོ་དཱེ་ཡི་སྔར་གཅིག་དང་གཅིག་ཁ་མི་བཞག་པ་ཡོད་དེ་ཉིན་དེ་རང་ལ་གྲོགས་པོར་གྱུར་དེ་ནི་པི་ལ་ཏོས་བླ་མ་ཆེན་པོ་དང་དཔོན་པོ་རྣམས་དང་མི་ཚོགས་བསྐོངས་ནས། དེས་དེ་ཚོ་ལ་བཤད་པ། ཁྱོད་རྣམས་མན་གྱི་མི་འདི་ནི་ཡུལ་མི་རྣམས་ངོ་ངོ་ལོག་བྱེད་དུ་འཇུག་གི་རེད་ཞེས་ཟེར་ཏེ་ང་ཡི་མདུན་དུ་ཁྲིད་པས། ངས་ཁྱེད་ཚོ་ཡི་མདུན་དུ་ཁོང་ལ་སྐྱོན་གང་བཏགས་པའི་སྐོར་ལ་ཞིབ་བྱས་ནས། སྐྱོན་གང་ཡང་མ་བྱས། ཧེ་རོ་དེ་ཡིས་ཀྱང་སྐྱོན་མ་སྐྱོན་མ་རྙེད་དེ་དེ་ཁོང་ངེད་ཀྱི་རྩར་ལོག་བཏང་ཡང་ལྟོས་ཤིག་ཁོང་གིས་འཆི་བ་ལ་ཐུག་པའི་ཉེས་པ་གང་ཡང་མ་བྱས་དེ་ཡི་དོན་ངས་ཁོང་རྟ་ལྕག་གིས། བརྡུངས་ནས་གཏོང་རྒྱུ་ཡིན་ཟེར་གསུངས་པ་རེད་དུས་དུས་ཆེན་དེ་ལ་ཁྱོད་ཁྲིམས་བཞིན་དུ་བཙོན་པ་ཞིག་གཏོང་དགོས་པ་ཡིན། ཡིན་ན་མི་ཚོགས་ཐམས་ཅད་ཀྱིས་ཁ་མཐུན་པར་བར་རབ།

འཁྲུག་པ་དང་མི་བསད་པ་པའི་ཕྱིར་བཙོན་དུ་བཅུག་པ་དེ་དེ་ཚོ་གིས་ཞུས་པ་བཞིན་དུ་བཏང་རྒྱུའི། ཐག་བཅད་ཡེ་ཤུ་ནི་དེ་ཚོ་ཡི་འདུན་པ་བཞིན་དུ་དམག་མི་རྣམས་ལ་རྩིས་སྤྲད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། རེ་ལྡིའོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་ཡ་གསན་ཏེ་དུས་ཚོད་འདི་རུ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང་འདི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ་ཡང་ཐུག་པའི་གི་ང་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་སང་ཉིན་དེ་དུས་ཚོད་ལ་ང་ཡང་རེ་ལྡིའོ་ནང་ལས་ཁྱེད་ཚོ་མི་མང་ཚང་མའི་བར་ལ་སླེབས་ཀྱི་རེད་དེ་རིང་གི་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ས་གའི་བར་ནས་རེ་ལྡིའོ་ཚོགས་པའི་གི་མི་མང་ཚང་མ་ལ་གུང་བསང་ཅིག་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན།

ཚེ་ཧ་ལོ་ལ་ཆོས་གང་ཡང་མ་རེད། ཚེ་ཧ་ལོ་ལ་ཨོ་ཁྱོད་དེ་ག་རང་ལ་གནོད་ཁུ་གནོད་ཁུ་ཡོད། རང་གི་དེ་ལ་སངས་རྒྱས་གང་གནང་ང་དེ་དཀོན་མཆོག་གིས་གང་གནང་ང་དེ་ཨོ་དེ་ང་རང་གི་རྒྱུ་ཡིན་པ་མེད་དེ་བསམ་བློ་ལ་ཁེར་ནས་རང་གི་སེམས་པ་དེ་རང་གིས་འདུལ་ཁུ་ན་དེ་དེ་ཆོས་རེད། ཨོ་ད་མི་མང་ཚང་མར་དེ་ལ་སེམས་ཤུགས་རང་གནང་ཅིག།

ཁྱོད་ཚོ་མི་མང་གིས་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མའི་ཀྱི་བར་ལ་གསན་ཡོང་གི

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།